ཚན་རིག་གི་དུས་དེབ་ཞིག་གི་ནང་ལ་བཏོན་པའི་སྙན་ཐོ་ཞིག་ན། གཅིན་སྙིའི་ནད་གཞི་རིགས་གཉིས་པ་ཡོད་མཁན་ཚོར་སེམས་ངལ་གྱི་ནད་གཞི་ཡང་དུས་མཉམ་དུ་འབྱུང་བཞིན་པ་གསལ་སྟོན་བྱས་ཡོད་པ་དང། གཅིན་སྙིའི་ནད་གཞི་རིགས་གཉིས་པ་ན་མཁན་མི་མང་བརྒྱ་ཆ་ཕྱེད་ཀ་ཙམ་ལ་སེམས་ཞུམ་པའི་དཀའ་ངལ་ཡང་ཡོད་པ་ཤེས་རྟོགས་བྱུང་ཡོད་པ་རེད། དེ་ཡང Diabetologia ཞེས་པའི་ཚན་རིག་དུས་དེབ་ནང་ལ་གསལ་སྟོན་བྱས་པའི་ཉམས་ཞིབ་རྩོམ་ཡིག་ལ་གཞིགས་ན།

མང་པོ་ཞིག་རེད་ཞུས་ཡིན་ད་སྐབས་ན་ཟི་ནང་ལོགས་ནས་ད་དཀའ་ངལ་ཤུགས་ཆེ་ཤོར་འདྲ་བོ་ཅིག་ཆགས་བསྡད་འདུག་འདི་མང་དུ་མང་འགྲོ་འདུག་ཞུས། གོང་ཞུས་ཞིབ་འཇུག་སྙན་ཐོའི་ནང་གསལ་ལ་ལོ་ན་གཞོན་པའི་ཁྲོད་ལ་ཤ་རྒྱགས་པ་ཆགས་མཁན་དང་ཐ་མག་འཐུང་མཁན་མང་བ་ཡོད་དུས། གཅིན་སྙིའི་ནད་གཞི་ན་མཁན་ཇེ་མང་དུ་འགྲོ་གི་ཡོད་པ་གསལ་སྟོན་བྱས་ཡོད་པ་རེད། ནད་གཞི་དེ་སྔོན་འགོག་བྱེད་རྒྱུའི་ཐབས་ལམ་ཡག་ཤོས་གཅིག་ནི་ལུས་པོའི་ལྗིད་ཁོག་ལ་ཚད་འཛིན་བྱ་དགོས་པ་དང་རྒྱུན་ལྡན་ལུས་རྩལ་རྩེ་རྒྱུ་དེ་ཡིན་པ་ཨམ་ཅི་དུ་རུ་བཀྲ་ཤིས་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་སོང།
ན་ཚ་མ་ན་སྔོན་དུ་བཟོས་ཏེ་སྔོན་འགོག་ཐད་མ་ན་ཡག་བྱེད་དགོས།

དབྱིན་ཇིའི་གཅིན་སྙིའི་ནད་གཞིའི་མཐུན་ཚོགས་ཀྱི་འགན་འཛིན་སྨན་པ་ཧྥ་ཡཱ་རི་ལི་གྱིས་གསུངས་དོན་ལ། གཅིན་སྙིའི་ནད་གཞི་ཡིས་ལུས་ཀྱི་བདེ་ཐང་ལ་གནོད་སྐྱོན་ཆེན་པོ་བཟོ་སྲིད་པ་མ་ཟད། ནད་གཞི་དེས་སེམས་ཁམས་ཀྱི་བདེ་ཐང་ལ་གནོད་སྐྱོན་ཇི་ཙམ་ཆེན་པོ་བཟོ་སྲིད་པའི་ཐད་ལ་དོ་སྣང་བྱུང་ཡོད་མ་རེད་ཅེས་གསུངས་འདུག་ནད་གཞི་དེ་ཡོད་མཁན་མི་དམངས་མང་པོ་ཞིག་ལ་སེམས་ངལ་བཟོ་གི་ཡོད་པ་དེ་ཡོངས་གྲགས་རེད། ད་ཆ་ཞིབ་འཇུག་གི་སྙན་ཐོ་དེ་ག་རེ་གསལ་སྟོན་བྱེད་ཀྱི་ཡོད་རེད་ཅེ་ན། ནད་གཞི་དེ་ཡོད་མཁན་ཚོར་སེམས་ཞུམ་པའི་དཀའ་ངལ་འབྱུང་བཞིན་པ་དེ་རྒྱུན་ལྡན་ཆགས་བཞིན་པ་དེ་གསལ་སྟོན་བྱེད་ཀྱི་ཡོད་རེད་ཅེས་ཁོང་གིས་མུ་མཐུད་དུ་བརྗོད་བཞིན་ཡོད་པ་རེད།